རྒྱ་ནག་གཞུང་གིས་རྒྱ་ནག་ནས་བོད་དུ་ཡོང་བའི་རྒྱ་རིགས་ལས་བྱེད་པ་དང་གཞན་ཡང་བོད་དུ་རྒྱ་རིགས་ལས་བྱེད་པ་དང་ལས་བཟོ་བ་ཚོ་ལ་བོད་སྐད་སློབ་ཁྲིད་ཀྱི་ལས་འགུལ་འགོ་བཙུགས་ཡོད་པའི་སྐོར་བོད་ལྗོངས་ཉིན་རེ་ཞེས་པའི་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་དུ་ཕྱི་ཟླ་དང་པོ་གི་ཚེས་བཅུ་བདུན་ཉིན་གནས་ཚུལ་སྤེལ་འདུག་འདི་ནི་བོད་དུ་ཡོང་བའི་རྒྱ་རིགས་ལས་བྱེད་པ་དང་བོད་ནང་གནས་སྡོད་ལས་བྱེད་པ་རྒྱ་མི་ལས་བཟོ་བ་ལ་བོད་ཡིག་སློབ་ཁྲིད་ཀྱི་འཛིན་གྲྭ་འགོ་བཙུགས་པའི་ལས་འགུལ་དེ་ནི་རྒྱ་ནག་གཞུང་གིས་བོད་ཐོག་ལ་འཛིན་པའི་སྲིད་ཇུས་རྣམས་ལག་བསྟར་བྱ་རྒྱུ་དང་མི་རིགས་ཁག་ཕན་ཚུན་འགྲོ་འོང་དང་མི་རིགས་མཉམ་བསྲེས་ཀྱི་ལས་དོན་ལ་སྐུལ་མ་གཏོང་རྒྱུའི་ཆེད་དུ་འགོ་བཙུགས་པ་ཞིག་ཡིན་པ་བོད་ཕྱི་ནང་གཉིས་ནས་དོགས་གཞི་ཆེན་པོ་བྱེད་ཀྱི་ཡོད་ཅིང། ད་རེས་ཀྱི་བོད་ཡིག་སློབ་ཁྲིད་ཀྱི་འཛིན་གྲྭ་ལ་མིང་ཐོ་བཀོད་མཁན་ལས་བྱེད་པ་ལྔ་བརྒྱ་ལྷག་ཙམ་ཡོད་པའི་ནང་ནས་ལས་བྱེད་པ་ཉིས་བརྒྱ་ལྷག་ནི་རྒྱ་ནག་ནས་བོད་དུ་ཡོང་བའི་རྒྱ་རིགས་ལས་བྱེད་པ་ཤ་སྟག་ཡིན་ཞིང། དེ་འཕྲོས་ཀྱི་ལས་བྱེད་སུམ་བརྒྱ་ལྷག་ནི་འབྲེལ་བོད་ནང་གི་ཚན་པ་ཁག་དང་གྲོང་ཁྱེར་དང་རྫོང་རིམ་པ་ས་ཁུལ་ཁག་གི་རྒྱ་རིགས་ལས་བྱེད་པ་དང་ལས་བཟོ་བ་བཅས་ཚུད་ཡོད་པ་བཀོད་འདུག

སྨོན་ལམ་རྒྱག་རྒྱུ་གལ་ཆེ་ཡིན་ནའང་གཙོ་བོ་སེམས་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་འདུག།
ཞེས་དུས་ཚོད་ལས་ཡར་སྨོན་ལམ་རྒྱག་པ་གལ་ཆེན་པོ་རེད་ཡག་པོ་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་དེ་ཉིན་ཞག་ཕྲུགས་གཅིག་གི་རིང་ལ་ཡར་སོ་སོའི་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཅིག་གིས་བསམ་པ་རྣམ་དག་ཅིག་གིས་ད་ཆོས་པ་ཞིག་ཆགས་དགོས་རེད།

ཐེངས་འདིའི་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་སྐབས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་གལ་གནད་དང་དེའི་ཐོག་མགོན་པོ་གང་ཉིད་མཆོག་གིས་གང་ཐུབ་ཀྱི་ཞབས་འདེགས་སྒྲུབ་མུས་ཡིན་པ་སོགས་དུས་ཡུན་སྐར་མ་ལྔ་ཙམ་ཞིག་བཀའ་སློབ་ལམ་སྟོན་ཕེབས་ཏེ་བཅོམ་ལྡན་འདས་སངས་རྒྱས་པའི་ཁྱད་དུ་འཕགས་པའི་གནས་རྡོ་རྗེ་གདན་དུ་སྨོན་ལམ་ཞིག་བརྒྱབ་པ་ཡིན་ན་དེར་སྒྲུབ་ཡས་ལ་ཕན་ཐོགས་ཡོད་པ་བཀའ་གནང་འདུག། ད་ཆོས་ཀྱི་སྙིང་པོ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་དང་གཅིག་བསམ་བློའི་ནང་ནས་ཉིན་ཞག་ཕྲུགས་གཅིག་གི་ནང་ལ་ཡར་བས་བསམ་བློ་དེ

ང་ནི་ཚང་མ་ལོག་ལ་ཐུགས་རྗེ་ཆེ་ཞེས་ཞུ་ཡ་ཡིན། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཟླ་བ་གཅིག་ལྷག་བཞུགས་པའི་རིང་འདིར་ཆོས་འབྲེལ་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་པའི་ཁྲོད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་ཉིན་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་ཡོད་པ་དང་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་བར་དཔལ་མགོན་འཕགས་པ་མགོན་པོ་ཀླུ་སྒྲུབ་མཆོག་གིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་སྩལ་ཡོད་ཅིང་ཚེས་སུམ་ཅུ་སོ་གཅིག་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གསུམ་ཉིན་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོའི་སྟེང

རེད་དེ། ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་རེད་ད་ག་ནང་བཞིན་ཨ་ནི་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཅིག་མཉམ་རུབ་ཀྱི་ཐོག་ནས་ད་ལྟའི་དུས་ཚོད་དེ་ལ་ཨ་ནི་གཞུང་འདྲ་མི་འདྲ་གི་རྒྱབ་སྐྱོར་ལེན་ཐུབ་ཡག་ཁ་ཆེ་མཉམ་འབྲེལ་རྒྱལ་ཚོགས་སྐབས་སུ་ལ་དཔྱད་ཞིབ་བྱེད་ཡག་གི་དུས་ཚོད་དེ་ལ་ཚེས་ཉི་ཤུ་གསུམ་གི་ཉིན་མོ་དེ་ལ་གཞུང་མི་འདྲ་ཁག་གི་གོ་སྐབས་ཡོད་རེད་དྲི་བ་བཏང་ཡག་རྒྱ་ནག་ལ་ཐད་ཀར་གྱི་དྲི་བ་བཏང་ཡག། དེའི་སྐབས་སུ་ལ་ཨ་ནི་བླངས་ཁུག་ཏུ་ཟེར་ཡ་དེ་ཨ་ནི་གཞུང་གཙོ་ཨ་ནི་སོ་སོའི་མི་མང་དང་སོ་སོའི་འབྲེལ་བ་ཡོད་སྐྱོ་ཚ་ནས་གཞུང་ལ་སྐུ་ངལ་བྱེད་མཁན་མང་བ་བྱུང་ན་ཨ་ནི་གཞུང་གི་དང་ན་བཞིན་གནང་གི་རེད་ཆེ་ཆེ་འདིའི་ཐོག་ལ་ང་ཚོ་ཁ་སང་ནས་ད་ལྟ་དྲན་གནང་གི་ཡོད་རྒྱུ་རེད་གྲོས་ཚོགས་གོང་མའི་འཐུས་མི་སུམ་ཅུ་ལྷག་གི་འཆར་རིས་ཅིག་གནང་ཡོད་རེད་དང་ན་བཞིན་ད་ད་ལྟ་གྲོས་ཚོགས་གོང་མའི་འཆར་རིས་དེ་རེད་དང་ན་བཞིན་ཨ་ནི།

དེ་མིན་འདི་ག་རླུང་འཕྲིན་ཁང་གིས་ཕྱི་ཟླ་བཅུ་གཉིས་པའི་ནང་ཨ་རིའི་ཕྱི་སྲིད་ལས་ཁུངས་སུ་བཀའ་འདྲི་ཞུས་པའི་སྐབས། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་ཀྱང་རྒྱ་ནག་ལ་བོད་དོན་ཐད་དྲི་བ་གཏོང་རྒྱུའི་གྲ་སྒྲིག་གནང་བཞིན་ཡོད་པ་ལན་འདེབས་གནང་ཡོད།

ཐའེ་ཝན་ནང་འོས་བསྡུ་གྲུབ་འབྲས་ག་འདྲ་ཞིག་ཐོན་ཡོད་རུང་རྒྱ་ནག་གཅིག་པོ་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་དངོས་ཡོད་གནས་སྟངས་ལ་སུས་ཀྱང་འགྱུར་བ་གཏོང་ཐུབ་གི་མ་རེད་ལ། ཐའེ་ཝན་ལོགས་སུ་རང་བཙན་བྱེད་རྒྱུ་གི་ལས་འགུལ་སྤེལ་བ་ཡིན་ན་དེ་ནི་ཁ་བྲལ་གྱི་ལས་འགུལ་ཞིག་ལ་ངོས་འཛིན་བྱེད་ཀྱི་རེད་ལ་དེ་ཚོར་ཁྲིམས་དང་ལོ་རྒྱུས་གཉིས་ཀ་ཐོག་ནས་ཉེས་པ་ཆེན་པོ་ཕོག་རྒྱུ་མ་གཏོགས་ཡོད་མ་རེད། ཐའེ་ཝན་ལོགས་སུ་རང་བཙན་རྒྱལ་ཁབ་དེ་སྔ་ཡང་མ་རེད་ལ་མ་འོངས་པ་ཡང་ཡོང་ཐབས་མེད་ཅེས་འགྲེལ་བརྗོད་བྱས་ཡོད་འདུག།

ཨ་མེ་རི་ཀ་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦ་ལན་ཀིན་མཆོག་གིས་རེས་གཟའ་སྤེན་པ་ཉིན་བསྒྲགས་གཏམ་ཞིག་སྤེལ་བའི་ནང། ཐའེ་ཝན་ནང་གནད་འགག་ཆེ་བོ་གི་རྒྱལ་ཡོངས་འོས་བསྡུ་བྱས་པ་བརྒྱུད། ལའེ་ཆིན་ཏེ་ལགས་སུ་སྲིད་འཛིན་གྱི་འོས་འགྲན་རྒྱལ་ཁ་ཐོབ་པ་འཚམས་འདྲི་གནང་བ་མ་ཟད། ཐའེ་ཝན་གྱི་དམངས་གཙོ་ལམ་ལུགས་དང་ཕྱོགས་ལྷུང་མེད་པའི་འོས་བསྡུ་གྱི་བརྒྱུད་རིམ་ལ་བསྔགས་བརྗོད་གནང་བ་དང།

འདི་ནི་ནཱ་རོ་རྒྱལ་ཁབ་ཀྱིས་དམངས་གཙོ་ཡར་ཐོན་ཚོགས་པའི་གཞུང་འཛིན་རིང་ཐའེ་ཝན་དང་འབྲེལ་མཚམས་བཅད་པ་ཐེངས་གཉིས་པ་དེ་ཆགས་ཡོད་པ་དང་ཐེངས་དང་པོ་དེ་ནི་སྤྱི་ལོ་ཉིས་སྟོང་གཉིས་ལོའི་ནང་བྱུང་ཡོད་འདུག་གནས་སྟངས་དེ་དང་འབྲེལ་ནས་ཉེ་ཆར་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ། མའོ་ཉིང་ཟེར་བས་རྒྱུན་ལྡན་གྱི་གསར་འགོད་གསལ་བསྒྲགས་ཤིག་གི་སྟེང། ནཱ་རོ་རྒྱལ་ཁབ་ཀྱིས་རྒྱ་ནག་གཅིག་ཟེར་བ་གི་ལམ་ལུགས་ལ་ངོས་འཛིན་གྱི་ཐོག་ནས་ཐའེ་ཝན་དང་འབྲེལ་ལམ་བཅད་དེ་རྒྱ་ནག་དང་འབྲེལ་ལམ་སྲ་བརྟན་བཙུགས་ཡོད་པས། རྒྱ་ནག་གཞུང་གིས་བསྔགས་བརྗོད་བྱེད་ཀྱི་ཡོད་ལུགས་དང། རྒྱལ་ཁབ་དེས་རྒྱ་ནག་དང་འབྲེལ་ལམ་བཙུགས་པ་དེ་རྒྱ་ནག་གཅིག་ཟེར་བ་ནི་རྒྱལ་སྤྱི་གི་འཕེལ་འགྲོས་ཟེར་བ་དང་འབྲེལ་བ་ཡོད་པ་གསལ་སྟོན་བྱས་ཡོད་ལུགས་སོགས་བཤད་འདུག། ཐའེ་ཝན་སྲིད་འཛིན་ལས་ཁུངས་ཀྱིས་རྒྱ་ནག་གི་བྱེད་སྟངས་དེ་ཐའེ་ཝན་གྱི་ཕྱི་ཕྱོགས་སྲིད་བྱུས་ལ་དོ་ཕོག་གཏོང་ཐབས་ཤིག་ཡིན་ནའང། ཐའེ་ཝན་མི་མང་ཚོ་གིས་འཛམ་གླིང་ཕྱོགས་སུ་བསྐྱོད་ཐབས་ཀྱི་འདུན་ཕྱོགས་ལ་གཡོ་འགུལ་ཐེབས་ཐབས་མེད་པ་དང། དེས་ཐའེ་ཝན་དང་རྒྱ་ནག་གཉིས་གཅིག་ནི་གཅིག་གི་ཁོངས་སུ་གཏོགས་མེད་པའི་དངོས་ཡོད་ཀྱི་གནས་ཚུལ་དེའང

རྒྱ་ནག་སྤྱི་འགྲོ་དམག་གི་འགྱིག་ཁ་ལ་མགོ་སྐོར་དང་ཁ་གཏད་གཅོད་བྱེད་གྲ་སྒྲིག་ཨང་གསང་ཡིན་པ་སྲ་བརྟན་ཚེ་དགོས་ངེས་བཅས་བྱས་པ་རེད། འོན་ཀྱང་ཐའེ་ཝན་ཕྱི་ལོ་ཉིས་སྟོང་ཉེར་གསུམ་རྩ་སྲུང་ལོགས་ཀྱི་རྒྱལ་ཁ་ཕྱོགས་ཀྱི་ལས་དོན་སྙིང་ཐོག་ནང་ས་གང་གི་རྒྱལ་ཁ་བདེ་འཇགས་ཀྱི་ཐག་གཅོད་བྱེད་པ་དེ་འདྲ་ས་མེད་པ་རེད་ཅེས་བརྗོད་འདུག། དགོངས་གཞིའི་ཨ་རིའི་གྲོས་ཚོགས་སྐོར་གྱི་ཉམས་ཞིབ་པ་སི་པ་ཧྲ་ལིན་ཁན་གྱིས་ཡང་མུ་མཐའི་བརྡ། ཨ་རི་དང་ཐའེ་ཝན་བར་གན་རྒྱ་བཞག་པའི་དོན་ཚན་དྲུག་ཅན་གྱི་ཡིག་ཆ་དེའི་ནང་ཨ་རི་ཡིས་དེ་སྔོན་ཐའེ་ཝན་དང་རྒྱ་ནག་ཕྱོགས་གཉིས་ཀྱི་བར་འདུམ་གཏོང་མཁན་ཞིག་གནང་རྒྱུ་ཡིན་པ་བརྗོད་མེད་ནའང་ཨ་རི་ཡིས་གན་བདག་ལ་མ་གཏུགས་ནས་སྣང་མེད་དུ་གཏོང་གི་མེད་ཁར། ཨ་རིའི་ཐའེ་ཝན་ནང་གི་མཉམ་ལས་མཐུན་ཚོགས་ཀྱི་འགན་འཛིན་གཞོན་པའི་ལས་མི་ཁོངས་ནས་ཡིན་པ་དེའང་སྲིད་དོན་གྱི་དམིགས་བསལ་སྐུ་ཚབ་སུའུ་ཝང་ཏུང་གིས་ད་ཕྱིན་འདྲ་མིན་ཚད་གཅིག་ལ་བསམ་བློ་གཏོང་གི་རེད་ཅེས་གསུངས་འདུག།

སྤྱི་བསྡོམས་རྒྱ་ནག་གིས་རྒྱུན་དུ་ཐའེ་ཝན་ནང་རྒྱ་ནག་གི་ཁ་གྲགས་ཐ་མའི་བོད་ཁྱ་ཤེས་བྱ་ཡིན་པ་དང་སྔགས་ཚོད་མ་གཏོགས་གང་ཟག་ཆེན་པོ་དང་ཟླ་སྒྲིལ་གཏོང་རྒྱུའི་ཡིན་ལུགས་དང། རྒྱ་ཆེ་ཁ་མང་ནས་ད་ལོགས་སུ་རང་བཙན་ཡིན་པའི་ངོས་འཛིན་བརྩི་པ་ཡིན་ན་དེ་དང་མཉམ་དུ་རྒྱ་ནག་གི་འབྲེལ་བ་མཐའ་འཇོག་བྱེད་རྒྱུ་ཡིན་ལུགས་བཤད་ནས་གནས་མཆོག་འུ་ཀྲེ་དང་རེ་མོ་ཡིན་པ་རེད། ལི་ཆེ་འདི་ཚུ་ཀྲི་གི་ཉིན་རེར་ཞུ་མ་ང་ཆུ་ཅན། སེང་གེ་རྣམ་པ་ཚོ་ཨ་རི་རྒྱ་ས་ཝཱ་ཤིན་ཏོང་དུ་གཏན་གྱི་རྩིས་པ་ཨེ་ཤ་རུང་རླུང་འཕྲིན་ཁང་གི་ཐེན་ཏི་ཁང་གི་ག་ལི་རན་དེ་རྒྱུན་བསྲིང་ཞུས་ཟིན་པ་ཡིན། དེ་རིང་ག་ལི་རན་ཚོགས་ཆུང་ཚེ་མཁས་ང་ཆུ་ཅན། གསང་སྤྱོད་གཙང་དྲུ་བ་ཚེ་ཏན་ནང་རྒྱ་ལགས་རེད་རྣམ་པ་ཚོ་ང་ཚོ་ལི་རན་སེམས་པ་བཀའ་དྲིན་ཆེ།